དཔེར་ན་བླ་མ་ཡིན་ན་བླ་མ་ལ་དད་པ་དེ་དད་པ་དེ་དངོས་གནས་སྤུས་དག་པོ་གཙང་མ་ཅིག་རེད་འདུག་བས། ཨ་ན་ག་འདྲ་ཅིག་རེད་ཤག། ཨོ་ཏུ་སི་རེད། དེ་ནི། དེ་ནི། ཆོས་ལ་དད་ཡ་རེད་བ་ད། སངས་རྒྱས་ཀྱི་བསྟན་པ་དེའི་ནང་ནས་བའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་ལ་དད་པ་ཡོད་སྲིད་གོ་རེད་དད་པ་དེ་དངོས་གནས་ཀྱི་དད་པ་དེ་དད་པ་གཙང་མ་ཞིག་འདུག་བས། གཡམ་རྒྱུག་གི་བཟོ་འདྲ་བོ་རེད་མི་འདུག་བས། ཟེར་བ་དག་མིས་དད་ན་སོ་སོ་དད། མིས་མ་དད་ན་སོ་སོ་མ་དད་ཟེར་ཡ་འདྲ་བོ་ཅིག་ཨོ་དེ་འདྲས་རེད། ཅུང་ཟད་ཙམ་ཡང་མེད་ལ། འདོད་ཆགས་ཞེ་སྡང་ང་རྒྱལ་སོགས་མི་དགེ་བའི་ལས། ལས་སྒྲུབ་བྱེད་ནི། ཆ་ཚང། གྲ་མ་ཉམས་པར་ཡོད་ཟེར། ད་དགེ་བའི་ཕྱོགས་དེ་ཚོ་ནི་དཀོན་པོ་ཞེ་དྲག་རེད། དད་པ་ཤེས་རབ་ངེས་འབྱུང་སོགས། རེ་བ་ད། མི་དགོས་ཡ་རེ་བ་ད། འདོད་ཆགས་ཞེ་སྡང་ང་རྒྱལ་ཟེར་མི་དགེ་བའི་ལས་འགྲུབ་ཡ་ནི་ནི། སོ་སོའི་རྒྱུད་ལ་བའི་ཆ་ཚང་གྲ་མ་ཉམས་པ། འོ་དེ་རེ་ད། འདི་ནི། མ་ཉམས་པ་ཡོད་དེ། དཔེར་ན་ཁྱི་ལྟ་བུར་བལྟས་པས་ཀྱང་ཤེས་ནུས་སོ་ཨ་ལས་ཁྱི་ཚོ་ལ། སྲང་ལམ་བར་ལ་ཕར་ཚུར་འགྲོ་མཁན་གྱི། ལམ་ཁ་ལ་ཕར་ཚུར་རྒྱུག་འགྲོ་མཁན་ཁྱི་ཚོ་ལ་ཅིག་བལྟས་ད། རེ་བ་ད་སོ་སོ་བས་ཀའི་ཁྱིའི་སྐྱེ་བ་ཅིག་ལེན་པ་ཡིན་ན་ད་དེ་འདྲ་ཅིག་བ་རེ་བ་ད། ཁྱི་ལྟ་བུར་བལྟས་པས་ཀྱང་ཤེས་ནུས་སོ།

དཀའ་ཚེགས་ཆེ་སྟེ། ད་ལྟ་མི་ལུས་ཐོབ་པ་དེ་ཟངས་ཀྱི་རྦབ་རྡོ་རི་སྐེད་ལ་སླེབས་པའི་ཚོད་ཙམ་ཡིན། ཟངས་རྦབ་རི་སྐེད་ལ་ལྷ། རི་སྐེད་ལ་ཡར་སླེབས་པ་དེ་དེ་ནས་ཡར་དྲངས་མ་ཐུབ་ནའང་མར་མ་ཤོར་བ་བྱེད་དགོས་ཀྱི། ཤོར་ན། སླར་རི་སྐེད་དུ་བསྐྱལ་བར་དཀའ་བ་བཞིན། རྟེན་འདིར་ཐར་པ་དང་ཐམས་ཅད་མཁྱེན་པ་སོགས་ལམ་གོང་མའི་རྟོགས་པ་ཐོབ་པ་ཞིག་མ་བྱུང་ནའང་ངན་སོང་དུ་མ་ལྷུང་ཙམ་ཞིག་དང།

སླར་ཐར་པའི་སྐབས་བྲལ་བ་ལྟ་བུ་ཡིན། ལམ་ཁ་དབྲག་ནས་འཆུགས་ན་རིམ་གྱིས་ཇེ་ཆེར་དེ་ནས་འཆུགས་འགྲོ་བ་ལྟར་ཡིན་པས་ད་རེས་རྟེན་འདིའི་སྟེང་ནས་མ་འཆོར་བ་བྱེད་དགོས། རང་གིས་མ་བྱུང་བས་ལན་པ་མ་གཏོགས་རང་གིས་བྱུང་ན་ན་སོ་རྒས་ཀྱང་སྒྱིད་ལུག་མི་དགོས། སོ་སོས་མ་འཇོན་པ་སོ་སོས་མ་བྱས་པ་ཅིག་རེད་མ་གཏོགས་སོ་སོས་བྱས་པ་ཡིན་ན། སོ་སོ་རྒན་གོག་ཡིན་ན་སྒྱིད་ལུག་དགོས་ཡ་ཡོད་མ་རེད། ཁོ་ཆོས་བྱེད་རྒྱུ་ཡོད་རེད།

རྒས་ཤིང་འཁོགས་པ་ཞིག་ཡོད་པ་དེ་རབ་ཏུ་བྱུང་བའི་ཡོན་ཏན་གྱི་བསྔགས་པ་ཚད་མེད་པར་ཐོས་ནས་ད་ཁྱིམ་བདག་དཔལ་སྐྱེས་དེ་བི་ཀ་དེ་དུས་ལོ་བརྒྱ་ལོན་དེ་ཡོད་ས་རེད་ལོ་བརྒྱ། དེ་དུས་ཚེ་ལོ་བརྒྱ་པའི་སྐབས་དུས་རེད་བ། དེ་ཡིན་དུས་ད་རྒན་གོག་རྒན་གོག་རེད་ད་ལོ་བརྒྱ་ལོན་དེ་ཡོད་རེད་ལོ་བརྒྱ་ལོན་དུས་གང་ན་ནས་རབ་ཏུ་བྱུང་བའི་ཡོན་ཏན་དང་རབ་ཏུ་བྱུང་ན་ཕན་ཡོན་ཆེན་པོ་ཡོད་པ་དང་འོ་དེ་ཚོ་བའི་ཞེ་དྲག་ཁོའི་ཨ་མཆོག་ན་གོ་བ་ཡིན་དུས། གོ། ལོག་ལྟ་ཐོས་ནས་ཨ་ནི་ཁྱིམ་གྱི་མི་རྣམས་ལ་གོ་བར་བྱས་ནས་འོད་མའི་ཚལ་དུ་ཕྱིན་པ་ན་ཟེར་ད་རབ་ཏུ་བྱུང་འདོད་སྐྱེས། གོ། རབ་ཏུ་བྱུང་བའི་ཕན་ཡོན་དེ་ཚོ་གོ་ནས་ཨ་ནི་ཕྱོགས་གཅིག་ནས་ཁྱིམ་ལ་པི་ཀའི་སུན་ནས། ལོ་བརྒྱ་ཡིན་བྱས་ནས་ཁོ་རང་སྤུ་གུ་མང་པོ་ཞིག་པུ་ཡོག་རེད་སྤུ་གུ་མང་པོ་དེ་ཚོ་བྱས་ནས་ཨ་ནི་རྒན་གོག་ཆགས་ཡིན་དུས་ཁོ་ལ་དེ་ཚོས་ཞེ་དྲག་ཡ་མ་བྱས་པ་བྱས་རྒན་གོག་ཁྱིམ་བདག་ལ་ཞེ་དྲག་ཡ་མ་བྱས་པ་བྱས་ད་ལས་ཀ་སོ་སོ་སོ་སོ་གི་ཐག་བཅད་འགྲོ་གི་རེད་པ་ད། སོ་སོ་སོ་སོར་སྤུ་གུ་ཚོ་ཆེན་པོ་ཆགས་ས་ན་ལས་ཨ་ནི་ཁྱིམ་བདག་དཔལ་སྐྱེས་ཁྱིམ་ནང་ལ་ཨ་ནི་ཁོ་རང་གཅིག་པོ་ལུས་ནས་བེ་གས་ཉི་མ་རིང་པོ་ར་རི་ཕྱིན་ཡ་བྱེད་མཁན་མེད་པ་བྱས་ཨ་ནི་རབ་ཏུ་བྱུང་ན་ཕན་ཡོན་ཆེན་པོ་ཡིན་པ་དེ་ཚོ་ཐོས། ཐོས་ནས་དེ་ནས་ཨ་ནི་འོད་མའི་ཚལ་ལ་ཨ་ནི་བཅོམ་ལྡན་འདས་ཀྱི་སྐུ་མདུན་ལ་དེ་ནས་རབ་ཏུ་བྱུང་ཡ་གི་ཆེད་དུ་བཅར། འོད་མའི་ཚལ་དུ་ཕྱིན་པ་ན་སྟོན་པ་མི་བཞུགས་ནས་སོ་དེ་དུས་སངས་རྒྱས་པས་འོད་མའི་ཚལ་ལ་བཞུགས་མེད་པར་གྲགས་གཞན་དག་ཅིག་ལ་ཕེབས་ནས་བཞུགས་མི་བཞུགས་ནས་དེའི་འཁོར།

ཨ་ནི་བི་ཀའི། འདིར་དགེ་རྩ་འདྲ་པོ་བི་ཀའི་ཡོད་མེད་འདྲ་པོ་དེ་མ་མཁྱེན་པ་བྱས་ནས། ཨུ་པ་ལེ་ཛ་དེ་བྱས་དགྲ་བཅོམ་པ་གཞན་རྣམས་ལ་ཞུས་ཀྱང་མ་གནང་བས་འོད་མའི་ཚལ་ནས་ཕྱིར་བྱུང་སྟེ་ཟེར་ད་ཁོ་རང་གི་དོན་དག་མ་འགྲུབ་རབ་ཏུ་བྱུང་མཁན་མ་རག་རེད། སྒོ་ཐེམ་ལ་འདུག་ནས། སྐད་ཆེན་པོས་སྨྲེ་སྔགས་ཕྱུང་བ་ན་ད་ངུས་ནས། ད་ང་རབ་ཏུ་བྱུང་ནི་བྱུང་དགོས་བསམ་ནས་ཁྱིམ་ནས་ཡར་སླེབས་ཡོང་ཤོར་ཡོང་རེད་པ་ད་ཁྱིམ་ནས་ཡར་ཤོར་ཚར་རེད། ཨ་ནི་རབ་ཏུ་བྱུང་དགོས་བསམ་ནས་བྱུང་ནི་མ་རག་པ་དེ་ཡིན་དུས་ད་ངུས་པ་རེད། སྐད་ཆེན་པོས་སྨྲེ་སྔགས་ཕྱུང་བ་ན་བཅོམ་ལྡན་འདས་དེའི་དྲུང་དུ་གཤེགས་ནས་ད་བཅོམ་ལྡན་འདས་བི་ཀའི་གཟིགས་པ་དུས་ལས་མི་ཡོལ་བ་ཡིན་དུས་ཨ་ནི་ཁྱིམ་བདག་དཔལ་སྐྱེས་ཀྱི་དྲུང་དུ་ཕེབས་ཡོད་རེད་རྐང་བཙུགས་ནས་དེར་ཕེབས་ནས།

དེ་ཚོའི་ཆས་བཀུག་ཡོད་ར་དུས་རྒྱུན། བླ་མ་ཕེབས་ཡོང་དུས་ཡར་ལངས་ཡག་འདྲ་པོ་དང་ཕྱག་ཕུལ་ཡག་འདྲ་པོ་དང་དེ་ཚོའི་ད་གའི་དྲན་ཡོང་གི་ཡོད་མ་རེད། ཨ་ནི་ཁོ་རང་གི་དེ་གའི་ཨོ་ད་གའི་དེ་གའི་གར་སོགས་ད་དེ་ནས་རྒན་པ་བསླབ་པ་ཟེར་བ་རེད་པ་བསླབ་པ་རྒན་པ་ལ་བསྟི་སྟང་བྱས་གུས་ཞབས་བྱས་དེ་བྱེད་དགོས་རེད་པ་ད་དེ་ཚོའི་འཇོན་གི་ཡོད་མ་རེད། བྱས་ཙང་དེ་ལ་དགེ་སློང་གཞོན་ནུ་སྔར་རབ་ཏུ་བྱུང་བ་གྲལ་མཐོ་བ་དག་གིས་ད་ཁོ་རང་རྒན་གོག་རྒན་གོག་རེད།

དགེ་སློང་གཞོན་ནུ་སྔར་རབ་ཏུ་བྱུང་བ་གྲལ་མཐོ་བ་དག་གིས་བདག་ཅག་ལ་བཀུར་སྟི་མི་བྱེད་ད་ང་ང་ཚོ་ལ་གུས་ཞབས་བྱེད་ཀྱི་མི་འདུག་ཁོ་གུས་ཞབས་བྱེད་ཐུབ་ཡ་ཡོད་མ་རེད་རྒན་གོག་རྒན་གོག་རེད་དེ་ཁོ་ཚོ་གིས་ང་ང་ཚོ་ལ་བི་ཀའི་གུས་ཞབས་བྱེད་ཀྱི་མི་འདུག་ཟེར་ད་ཚོ་ཐང་ཐང་གི་ཁོ་ལོ་ཆུང་བ་དེ་ཚོ་གིས་ང་ཚོ་བསླབ་པ་རྒན་པ་ལ་གུས་ཞབས་བྱེད་ཀྱི་མི་འདུག་འདི་ནི། གྲལ་མཐོ་བ་དག་གིས་བདག་ཅག་ལ་བཀུར་སྟི་མི་བྱེད་དོ་སྙམ་ནས་རྟག་ཏུ་འཚེ་བར་གྱུར་པས། དེར་རབ་ཏུ་སྐྱོ་ནས། དང་དོ་བི་ཀའི་ཅོ་ཅོ་བརྒྱབ་ནས། ཆུ་ཀླུང་ཆེན་པོ་ཞིག་གི་འགྲམ་དུ་ཕྱིན་ཏེ། ཆོས་གོས་ཤིང་གི་ཡལ་ག་ལ་བཀལ་ནས། ད་ཆུ་ནང་མཆོངས་བཞག་གོ་མི་འགྲོ། བི་ཀའི་ཁོ་རང་བི་ཀའི་ཡིད་བྱུང་ནས་སྐྱོ་ནས། དགོན་པ་ལ་བསྡད་པ་ཡིན་ནའི། བི་ཀའི་ལོ་ཆུང་བ་བི་ཀ་བསླབ་པ་རྒན་པ་དེ་ཚོ་གིས་བི་ཀའི་སྐོར་ལ་དེ་བྱེད་ཀྱི་འདུག།

ཆུ་ཀླུང་ཆེན་པོ་ཞིག་གི་འགྲམ་དུ་ཕྱིན་ཏེ་ཆོས་གོས་ཤིང་གི་ཡལ་ག་ལ་བཀལ་ནས་ཆོས་གོས་དེ་ཚོ་ཕར་ཕུད་ནས་ཤིང་གི་ཡལ་ག་ལ་བཀལ། ཕྱི་མ་རབ་ཏུ་འབྱུང་བར་སྨོན་ལམ་བཏབ་ནས་འཆི་བར་བརྩམས་པ་ན། དེ་ཉིད་མོང་གལ་གྱི་བུ་ལྷ་ཡི་མིག་གིས་མཐོང་ནས་ད་ཁོ་རང་གི་མཁན་པོ་དགེ་རྒན་དེ་མོང་གལ་བུ་ཡིན་པ་དེ་གིས་འདི་ན་མངོན་ཤེས་ཀྱིས་གཟིགས་ནས་ལྷ་ཡི་མིག་གིས་མངོན་ཤེས་ཀྱིས་མཐོང་ནས་ཆུའི་འགྲམ་དུ་བཞག་སྟེ། རྫུ་འཕྲུལ་གྱིས། ལམ་སང། ཆུའི་འགྲམ་དུ་བཞག་སྟེ། འདི་ལ་ནི་སྐྱེ་བ་དང་ཤི་བའི་འཇིགས་པ་ཞིག་མ་བསྡིགས་ན། རབ་ཏུ་བྱུང་བ་དོན་མེད་པར་གྱུར་ཏོ་སྙམ་དུ་དགོངས་ཏེ། ད་འདི་ལ་དཔེ་སྡིགས་ར་ཅིག་བསྐུལ་ན་མ་གཏོགས་འདི་ཁོ་རང་རང་ཤི་རྒྱབ་འགྲོ་བྱེད་ཀྱི་ཡོད་རེད་ད། ཤི་ཡག་ལ་མ་འཇིགས་པར་བྱས་ནས་འོ་དེ་ཡིན་དུས། ངའི་ཆོས་གོས་ཀྱི་མཐའ་དེ་ལ་དམ་དུ་འཇུས་ཤིག་གསུངས་ནས། ད་མོང་གལ་གྱི་བུའི་ཆོས་གོས་ཀྱི་མཐའ་ལ་འཇུས་བཅུག་མོང་གོལ་གྱི་བུ་གནམ་ལ་འཕུར་ནས་རྫུ་འཕྲུལ་གྱིས། རྫུ་འཕྲུལ་གྱིས་ནམ་མཁའ་ལ་འཕགས་ཏེ་སྐྱེས་བུའི་ལག་པ་བརྐྱང་བསྐུམ་གྱི་ཡུན་ཙམ་གྱིས། རྒྱ་མཚོའི་འགྲམ་དུ་ཕྱིན་ཏོ། རྒྱ་མཚོའི་ཕ་རོལ་ན་ཚུ་རོལ་དང་འགྲམ་ལ། དེར་དེ་ནས་བུད་མེད་ཤིན་ཏུ་མཛེས་མ་ཤི་མ་ཐག་པའི་རོ་ཞིག་གི། ཁ་སྣ་སོགས་དབང་པོའི་སྒོ་རྣམས་སུ་སྦྲུལ་ཞིག་འཇུག་ཅིང་འབྱུང་བར་མཐོང་ནས་གསུངས། དཔལ་སྐྱེས་ཀྱིས་འདི་སུ་ལགས་ཞེས་དྲིས་པས། ནམ་དུས་ལ་བབ་པ་ན་བསྟན་ཏོ་གསུངས། ས་མཐའ་རྒྱ་མཚོའི་འགྲམ་ལ་ཕར་སླེབས་ཡོང་དུས་དེ་ལ་དེ་ལ་བུད་མེད་ཞེ་དྲག་གི་མཛེས་མ་ཅིག། ད་ལྟ་རང་ཤི་འགྲོ་འགྲོ་བ་དང་ཤི་མ་ཐག་པ་ཅིག། ཨོ་ད་དེ་ཡི་ཁ་དེ་ནས་ཁུག་པ་ན་ནི་པའི་སྦྲུལ་ཅིག་ཐོན། ཨ་ནི་ཕྱི་ལོགས་མར་ཡོང་སྣ་ཁུག་ནས་ཡར་འཛུལ་ཨ་ནི་མར་བུད་དེ་ཡང་ཡར་འཛུལ་ཨོ་དེ་འདྲས་བྱས་པ་ཅིག་མཐོང་བ་རེད། དེ་ག་རེ་རེད་ཟེར་ཞུས་པའི་སྒང་ལ་ད་ལྟ་དུས་ལ་བབས་སོང་ན་ངས་བཤད་དགོས་གསུངས། ཡང་དེ་ནས་ཕར་སོང་ནས་ཡང་སོང་བ་ན་བུད་མེད་ཅིག་གིས་ཟངས་ཆེན་པོ་ཞིག་བཙུགས། ཟངས་ཀྱི་ནང་དུ་དེ་ནི་ཆུ་བླུགས་ནས་འོག་ཏུ་མེ་ཆེན་པོ་བུས་ཏེ། ཆུ་དེ་ཁོལ་བ་དང་གོས་ཕུད་དེ་ནང་དུ་ཞུགས། བུད་མེད་ཁོ་རང། ཆུ། ཟངས་དིག་ཆེན་པོ་ནང་ལ་ཆུ་ཡར་བསྐོལ། ཆུ་བསྐོལ་ནས་ཁོལ་སོང་ན། ཁོ་རང་དུག་ལོག་ཕར་ཕུད་བུད་མེད་ཁོ་རང། ཆུ་ནང་ལ་མཆོངས་ནས། འོ་དེ་འདྲ་བྱེད་ཀྱི་ཡོད་རེད། ཟངས་ཀྱི་ནང་དུ་ཆུ་ལ་དེ་རེ། དེ་མ་ཐག་ཏུ་ཚོས་ནས་ཤ་རུས་སོ་སོར་ཕྱེ་སྟེ་རུས་པ་རྣམས་ཕྱིར་ཕྱུང་བ་དང་རུས་པ་དེ་དག་སླར་རླུང་གིས་བུས་མ་ཐག་ཏུ་ཡང་མི་ཞིག་ཏུ་གྱུར་ནས་ཟངས་ཀྱི་ནང་ནས་ཤ་ཕྱུང་སྟེ་ཟ་བར་མཐོང་ནས། བྲིས་པ་དང། ཡང་དུས་ལ་བབ་ན་ཤེས་དགོས་གསུང་བ་ལས་དྲིས་པ་དང་སྔ་མ་བཞིན་གསུངས་སོ། ཡང་དེ་ནས་རྒྱ་མཚོའི་འགྲམ་ནས་ཕར་སོང་ག་ལ། རེད་པ་ད། ཡང་སོང་བས་ཤིང་ཆེན་པོ་ཞིག་གི་ལོ་མ་དང་ཡལ་གའི་བར་དུ་ཁབ་ཀྱི་རྩེ་ཙམ་གཟུགས་པའི་ས་སྟོང་ཡང་མེད་པར་སྲིན་འབུ་མང་པོ། འོ་ད་ཤིང་ཆེན་པོ་ཅིག་གི་མཐར་བས་སྲིན་འབུ་གི་གང་དེ་ཡང་བར་སྟོང་པ་རྒྱུན་ནས་མེད་པར་བྱས་སྲིན་འབུ་གང་སྲིན་འབུ་གཅིག་སྒང་ལ་གཅིག་བྱས་ནས་སྲིན་འབུ་མང་པོས་ཟ་བ་ལ་སྐད་ཆེན་པོ་ངུ་ཞིང་འབོད་པའི་སྒྲ་དྲག་པོ་ཐོས་པས། དྲིས་པ་ན་སྔར་བཞིན་གསུངས་སོ། ཡང་སོང་བས། མིའི་ལུས་ལ་གཅན་གཟན་གྱི་མགོ་ཅན་དུ་འདུག་པའི་ཡི་དྭགས་མང་པོས་མི་ཞིག་བསྐོར་ཏེ། ལག་ན་མདའ་གཞུ་ཐོགས་ཤིང་མདའ་ལ་མེ་འབར་བཞིན་དུ་ཀུན་གྱིས་མི་དེ་ལ་ཨ་ནི་འཕངས་ནས་མདའ་ཞུགས་ནས། གཅིག་ཏུ་འབར་བར། ཨ་ནི་མདའ་གི་རྩེ་ལ་མེ་སྤར་ནས་དེ་ནི་སྒང་ག་ལོག་གིས་བྱས་མདའ་རྒྱབ་ཡོང་དུས་ཨ་ནི་མེ་དེ་ཡང་སྦར་ནས། རེད་པ་ད་གཅིག་ཏུ་འབར་བ་མཐོང་ནས་དྲིས་པ་ན་སྔར་བཞིན་གསུངས། ཡང་སོང་བས་རི་ཆེན་པོ་ཞིག་གི་དྲུང་ནས། རལ་གྲི་དང་མཚོན་རྣོན་པོ་སོ་གྱེན་དུ་བསྟན་ཏེ་བཙུགས་པ་ལ། མི་ཞིག་རི་ཡི་རྩེ་མོ་ནས་ཐུར་དུ་བརྒྱུགས་ཏེ་རལ་གྲི་དང་མཚོན་གྱིས་ཟུག་ཅིང་དྲལ་བ་དང།

སྟེང་དུ་སླེབ་པ་ན་ཟེར་ད་རུས་སྒྲོམ་ཆེན་པོ་དཔེ་རི་འདྲ་བ་ཅིག་གང་དེ་ལ་ཡ་ཧེ་གང་དེ་ཨ་ནི་དེ་སླེབ་པ་ན་སྔར་གྱི་དེ་རྣམས་ཞུས་པས་ཟེར་ད་དེ་ཐོགས་སུ་ལྷོད་ལྷོད་ཞིག་བཞུགས་ཨ་ནི་སྔར་གྱི་དེ་རྣམས་འདྲ་མི་འདྲ་མཐོང་སོང་ཨ་དེ་ཚོ་ག་རེ་ག་རེ་རེད་ཞུས་ནས་སྔར་གྱི་དེ་རྣམས་ཞུས་པས་ད་དུས་ལ་བབ་ཀྱིས་བསྟན་པར་བྱའོ་གསུངས་སོ། དེ་ལ་སྔར་མཐོང་བའི་བུད་མེད་ཀྱི་ལུས་དེ་ནི་བུད་མེད་དཔེ་མཛེས་མ་ཅིག་ཨ་ནི་ཤི་མ་ཐག་པ་ཅིག་པའི་ཁོག་པ་ནང་ན་སྦྲུལ་གྱི་བཟོ་འདྲ་བ་འབུ་ཅིག་ཡར་འཛུལ་མར་དོན་འདྲ་ཅིག་ཡོད་རེད་པ། དེ་ག་རེ་རེད་ཟེར་ན་ལུས་དེ་ནི་རྒྱལ་པོའི་ཁབ་ཀྱི་ཁྱིམ་བདག་སར་ཕག་ཆེན་པོའི་ཟེར་རེད་ཁྱིམ་བདག་སར་ཕག་ཆེན་པོའི་ཨ་ནེ་ཆུང་མ་རེད་ཟེར་ཏེ་ཨ་ནེ་དེ་གྲོངས་པ་རེད་རེད་པ་ད་དེ་དེ་ཚོང་པ་ག་འདྲས་གྲོངས་པ་རེད་ཟེར་ན་དེ་ཚོང་པ་ལྔ་བརྒྱ་དང་བཅས་རྒྱ་མཚོར་གྲུར་ཞུགས་པ་ལས་གྲུ་ཞིག་ནས་ཚེ་ཡི་དུས་བྱས་པ་སྟེ་རྒྱ་མཚོའི་ནང་ལ་ཕྱིན་ཨ་ནེ་གྲུ་དེ་ཞིག་ཨ་ནེ་ཆུ་ནང་ལ་ཟགས་ཨ་ནེ་ཤི་བ་རེད། ཤི་ནས་རྒྱ་མཚོའི་འགྲམ། རྒྱ་མཚོའི་འགྲམ་འདྲ་པོ་རེད། རྒྱ་མཚོ་རྒྱ་མཚོའི་ཆོས་ཉིད་ཀྱིས་རོ་ཞག་ལོན་པར་མི་ཉན་ཏེ། རྒྱ་མཚོ་ཁོ་རང་གི་ཆོས་ཉིད་རེད། རོ་མི་ཤི་སོང་ན་མི་འདྲ་པོ་རེད་རོ་ག་རེ་ཡིན་ན། རོ་དང་རྒྱ་མཚོ་གཉིས་ཞག་ཏུ་འགྲོགས་ཡོད་མ་རེད། རྒྱ་མཚོའི་འགྲམ་ལ་ཕར་རོ་དེ་འཁྱེར་འགྲོ་གི་ཡོད་རེད། རྦ་རླབས་ཀྱིས་རྒྱ་མཚོའི་ཆོས་ཉིད་ཀྱིས་རོ་ཞག་ལོན་པར་མི་ཉན་ཏེ། ཆུ་རླབས་ཀྱིས་འཕུལ་ནས་རྒྱ་མཚོའི་འགྲམ་དུ་ཕྱིན་པ་སྟེ། དེ་ཡང་སེམས་ཅན་གང་ཞིག་ཚེ་ཡི་དུས་བྱེད་པ་ན་ཅི་ལ་ཆགས་པ་དེར་སྐྱེ་བར་འགྱུར་ཏེ། སེམས་ཅན་སུ་འདྲ་ཅིག་ཡིན་པ་ཡིན་ན་འཆི་ཁ་ལ་ཁ་ལ་ག་རེ་ལ་ཆགས་པ་ཡིན་ན་འོ་དེ་ལ་སྐྱེ་འགྲོ་བ་རེད། རེད་པ། ད་དེ་ལ་སྲེད་ལེན་གྱིས་གསོས་བཏབ་ནས། བྱས་ཙང། དེར་སྐྱེ་བར་འགྱུར་ཏེ་སེམས་ཅན་གང་དག་དཀོན་མཆོག་གསུམ་དང་ཕ་མ་ལ་གནོད་པ་བྱེད་པ་དང། མིའི་སྲོག་གཅོད་པ་སོགས་ཁ་ན་མ་ཐོ་བ་ཆེན་པོ་བྱེད་པ་དག་སེམས་ཅན་ཚ་བའི་དམྱལ་བར་སྐྱེ་སྟེ། ད་སྐྱེ་སྟངས་གསུང་གི་འདུག་བ། ཚ་བའི་དམྱལ་བར་སྐྱེ། འདི་ནི་མི་དེ་པི་ཀའི་གྲང་ནད་ཀྱིས་ཟིན་པས་ཡས་ལ་མི་འདོད་པས། ཤི་ཁ་ལ་ཁ་ལ་འདི་ནི་གྲང་ནད་ཀྱིས་པི་ཀའི་གྲང་བའི་གྲང་བའི་ནད་ཀྱིས་ཟིན། ཨ་ནི་ཡས་ལ་པའི་གྲང་བ་མི་འདོད་ནས་གྲང་ནས་པི་ཀའི་པི་ཀའི་གྲང་བའི་ཉམས་འདྲ་པོ་ཆགས་ནས་པའི་ཞེ་དྲག་ཆགས་ནས་ཨ་ནི་མེ་ཅིག་བྱུང་ན་བསམ་པའི་ཀའི། འདོད་པ་དེ་སྐྱེས་ནས་འོ་དེ་གི་སྲེད་ལེན་གྱིས་བི་གའི་ཚ་དམྱལ་སྐྱེ་ཡ་ལ་བའི་གསོས་བཏབ་ནས་མེ་ཡི་ནང་དུ་འགྲོ་བར་བསམ་མ་ཐག་ཏུ་ཚེ་ཡི་དུས་བྱས་ནས་ཤིན་ཏུ་འབར་བའི་སེམས་ཅན་དམྱལ་བར་འགྲོའོ། གང་དག་སངས་རྒྱས་དང་དགེ་འདུན་ལ་ཕུལ་བའི་མར་མེ་བརྐུས་པའམ། ད་སངས་རྒྱས་ལ་ཕུལ་བ་དགེ་འདུན་ལ་ཕུལ་བྱེད་ཡ་གི་ད་མར་མེ་དང་ད་བསྐོར་རོལ་བ་དང་འོ་ད་མར་མེ་བརྐུས་པའམ་དགེ་འདུན་གྱི་འདུ་ཁང་སོགས་བཤིག་པ། འོ་ད་དགེ་འདུན་གྱི་བཞུགས་ས་གི་འདུ་ཁང་བཤིག་པ། ད་དེ་ནི་དགུན་གྱི་དུས་སུ་གཞན་གྱི་གོས་འཕྲོག་པ་སོགས་དེ་དག་གྲང་བའི་དམྱལ་བར་སྐྱེ་སྟེ། མི་དེ་ཚ་བའི་ནད་ཀྱིས་གཟིར་ནས་ད་གྲོངས་ཁ་ལ་ཁ་ཚ་ནད་ཀྱིས་གཟིར་ནས་གྲང་ཞིང་བསིལ་བར་འདོད་ནས། ཞེ་དྲག་ཚུལ་ཤི་ཁ་ལ་ཁ་ལ་བའི་ཚ་དྲགས་ནས་འཚིག་ཡག་གི་ཉམས་འདྲ་པོ་ཆགས་ནས་ད་གྲང་མོ་ཅིག་བྱུང་ན་བསམས་ནས། དེས་དེ་ནི་སྲེད་ལེན་གྱི་གསོས་དེ་བཏབ་ནས། གྲང་ཞིང་བསིལ་བར་འདོད་པའི་ཚེ་འཕོས་ནས་ཨུཏྤ་ལ་དང་པད་མ་ལྟར་གས་པ་སོགས་ཀྱིས་སྡུག་བསྔལ་བར་འགྱུར་རོ། གང་དག་སེར་སྣ་ཅན་གཞན་གྱི་ཁ་ཟས་འཕྲོག་པ། ཁ་ཟས་དུས་སུ་མི་སྟེར་བ། སེམས་ཅན་ལྟོགས་སུ་བཅུག་པ། དེ་དག་ཡི་དྭགས་ཀྱི་གནས་སུ་ལྟུང་སྟེ། ད་ཡི་དྭགས་ཀྱི་གནས་ལ་ལྟུང་ཡག་གི་རྒྱུ་དེ་དེ་རེད་དོ། མི་དེ་ཁ་ཟས་མི་ཆུད་ཅིང་སྐྱུག་བྲོ་བའི་ནད་ཀྱིས་བཏབ་ནས། དེ་ཡི་དྭགས་ལ་སྐྱེ་ཡག་ཡིན་ཙང་ཤི་ཁ་ལ་ཁ་ལ་དེ་ནས་ཁ་ཟས་མི་ཆུད། ཁ་ཟས་ཟ་མི་ཐུབ་ཁ་ཟས་ལ་ཞེན་པ་ལོག་གྲོངས་ཁ་ལ་ཁ་ལ་ཁ་ལག་ཟ་སྙིང་མི་བྲོ་བ། འོ་ད་སྐྱུག་བྲོ་བའི་ནད་ཀྱིས་བཏབ། དེ་ནས་ནད་གཡོག་སོགས་ཀྱིས་ཁ་ཟས་རྣམ་པ་མང་པོ་སྦྱར་ཏེ་ནན་གྱིས་བསྙོད་པ་ན། ད་ཡང་ཅིག་གསོ་ཡག་གི་ཐབས་བྱས་ནས་ཁ་ལག་ཨུ་ཚུགས་བརྒྱབ་ནས་སྤྲད་འགྲོ་ད། དེ་མི་དགའ་ཞིང་སྐྱུག་བྲོ་སྟེ་བདག་ཁ་ཟས་དེ་མིག་གིས་མི་མཐོང་བའི་དུས་ཡོད་དམ་སྙམ་ནས་ཚེ་འཕོས་པས་དེར་ཡི་དྭགས་སུ་སྐྱེས་ཀྱི་རེད། གང་གླེན་པ་གཏི་མུག་ཅན་དཀོན་མཆོག་ལ་མ་དད་མི་དད་པ། འཕགས་པ་ལ་སྐུར་བ་འདེབས་པ་དག་ནི་དུད་འགྲོར་སྐྱེས་ཏེ། དེ་ནད་ཀྱིས་གཟིར་ནས། ནད་གང་ཡང་རུང་བ་འདྲ་བ་དེ་གཅིག་གིས་གཟིར་ནས་དགེ་བའི་ཕྱོགས་ཀྱི་གཏམ་ཉན་པར་མི་འདོད་ཅིང་ད་མི་དེ་དུད་འགྲོ་ལ་སྐྱེ་མཁན་གྱི་མི་གཅིག་ཡོད་རེད་བ་དེ་ཤི་ཁ་ལ་ག་ལ་དེ་ནི་དགེ་བའི་ཕྱོགས་བཤད་ཡོང་དུས་རྒྱུན་ནས་མ་ཉན་པ། སྣང་བ་མི་འགྲོ་བ་ཆགས་ཆོས་བཤད་ཡོང་དུས། གཞན་གྱིས་བསོད་ནམས་ཀྱི་ལས་ལ་བསྐུལ་ན་ཡང་མ་དད་ཅིང་མི་དགའ་ནས། འདི་མ་ཐོས་པ་ཞིག་ཏུ་སོང་ན་སྙམ་སྟེ། ཚེ་འཕོས་པས་དུད་འགྲོའི་སྐྱེ་གནས་སུ་འགྲོའོ། གང་དག་མཐོ་རིས་ཀྱི་རྒྱུར་གྱུར་པའི་དགེ་བའི་ཕྱོགས་ལ་བརྩོན་པ་དེ་དག་ནི་ནད་ཀྱིས་ཀྱང་ཤིན་ཏུ་གདུང་བར་མི་འགྱུར་ཞིང། འོ་ད་མཐོ་རིས་ཀྱི་རྒྱུར་གྱུར་པའི་དགེ་བའི་ཕྱོགས་ལ་བརྩོན་མཁན་རེད་བ་ད་ཆོས་ཡག་པོ་བྱེད་མཁན་དེ་འཆི་ཁ་ལ་ག་ལ་ཡིན་ན་གནད་གཅོད་ཀྱི་སྡུག་བསྔལ་མི་ཡོང་བ། གདུང་བར་མི་འགྱུར་ཞིང་འཆི་བའི་ཚེ་སེམས་ཀྱང་མི་འཁྲུགས་ཏེ་གཞན་གྱིས་བསོད་ནམས་ཀྱི་གཏམ་བྱས་པ་ན་དེ་ལ་དགའ་ཞིང་དེས་ནི་དཀོན་མཆོག་གསུམ་ཡིད་ལ་བྱེད་ཅིང་ཡང་དག་པར་སྨོན་པ་དེ་ནི་མི་ཡི་ནང་དུ་སྐྱེའོ། གང་དག་ལྷར་སྐྱེ་བའི་རྒྱུ་ནི་སྦྱིན་པ་དང་ཚུལ་ཁྲིམས་དང་དགེ་བ་བཅུའི་ལམ་ལ་སྤྱོད་པ་དེ་དག་ཚེ་ཡི་དུས་བྱེད་པ་ན་སངས་རྒྱས་ཀྱི་སྐུ་གཟུགས་དང་ལྷ་ཡི་ཕོ་བྲང་སོགས་མཐོང་ཞིང་ལྷ་ཡི་རོལ་མོའི་སྒྲ་ཐོས་ཏེ་མདངས་བཟང་ཞིང་ལག་པ་གྱེན་དུ་འདེགས་པ་སོགས་ཀྱི་ལྟས་དང་བཅས་ལྷ་ཡི་གནས་སུ་སྐྱེའོ། དེས་ན་ཁྱིམ་བདག་སརྦ་བདག་ས་ཕག་ཁྱིམ་བདག་ཁྱིམ་བདག་ཐང་གའི་ཁྱི་ཡོ་རོག་དང། བུད་མེད་ཀྱི་རོ་གཅིག་དེ་དང་དེས་གྲོངས་པའི་སྒང་ལ་ཁྱིམ་བདག་ས་ཕག་གི་ཆུང་མ་དེ་རང་གི་ལུས་ལ་ཆགས་པས་ཚེ་འཕོས་མ་ཐག་ཏུ།

སྦྲུལ་དེ་ཤི་ནས་ཨ་ནི་དམྱལ་བ་ལ་སྐྱེས་འགྲོ་རེད། བདག་གི་ཤ་ལ་ཟ་བའི་བུད་མེད་དེས་ད་དྲི་བ་དང་པོ་དེ་འགྲིག་སོང་ཨ། ད་ད་དེའི་རྗེས་ལ་བི་གའི་ཆུ་ཡར་བསྐོལ་དེ་ནང་ལ་སོ་སོ་འཛུལ་ཨ་ནི་རུས་པ་དང་ཤ་དེ་འཛུགས་པ་བས་བསྡུར་ནས་རུས་པ་མར་བཏོན་ལྷགས་པ་རྒྱག་ཡོང་ག་ལ་རུས་པ་རུག་རུག་བྱས་ཨ་ནི་ཡར་མི་ཆགས་ཨ་ནི་དེས་བི་གའི་ཆུ་ནང་གི་ཤ་དེ་ཚོ་ཁོ་རང་གིས་ཟ། ཁོ་རང་གིས་ད་ཤ་དེ་ཁོ་རང་གིས་ཟས་རེད་བ་ད། འོ་དེ་རེད། བདག་གི་ཤ་ལ་ཟ་བའི་བུད་མེད་དེ་ནི། འོ་དེ་བུད་མེད་དེ་ནི་མཉན་ཡོད་ན་ཡོད་པའི་དགེ་བསྙེན་མ་ཞིག་གི་བྲན་མོ་སྟེ། རྒྱ་གར་དུ་མཉན་ཡོད་ཡོད་རེད་བ་ད་གནས། འོ་ད་མཉན་ཡོད་ལ་ཨ་ནི་དགེ་བསྙེན་མ་ཞིག་དེ་གི་བྲན་མོ། གཡོག་མོ། འོ་ཅིག་རེད། དགེ་བསྙེན་མ་དེས་ཚུལ་ཁྲིམས་རྣམ་པར་དག་པའི་དགེ་སློང་ཞིག་ལ་དབྱར་ཟླ་གསུམ་དུ་བཤོས་ཕུལ་བ་ལས། དགེ་སློང་མ་དེ་བེགའི་ཚུལ་ཁྲིམས་རྣམ་པར་དག་པ། དགེ་སློང་ཚུལ་ཁྲིམས་རྣམ་པར་དག་པ་ཞིག་ལ་དབྱར་ཟླ་བ་གསུམ་གྱི་སྦྱིན་བདག་བྱས་ནས་ཁ་ཟས་ཕུལ་ནས། ཕར་བསྐུར་གྱི་ཡོད་དགེ་བསྙེན་མ་དེ་དགེ་སློང་ལ་བེ་གའི་བསོད་སྙོམས་ཁ་ཟས་དཔེ་བཟང་པོ་བཟོས་ནས་ཕར་བསྐུར་ནས་བྲན་མོ་དེ་ལ་བསྐུར་གྱི་ཡོད་རེད་བྱས་ཙང་བཤོས་འབུལ་བ་ལས་བྲན་མོ་དེ་ལ་སྐྱེལ་དུ་བཏང་ནས། ཁ་ཟས་ཞིམ་པོ་རྣམས་མོ་རང་གིས་ཟོས་ས་དང་ལམ་ཁ་ནས་ཁ་ཟས་ཞིམ་པ་ཞིམ་པ་དེ་ཚོ་ཁོ་རང་གིས་ཟོས་བཏགས་པ།

ཨ་ནི་ངས་སྔ་མ་ཅི་ཞིག་ཅིག་བསྐུར་བ་ཡིན་དེ་དགེ་སློང་གིས་མཆོད་པས་ཟེར་རོ་དང་ངས་ཅི་ཞིག་ཅིག་བཟོས་ནས་བསྐུར་བ་ཡིན་དེ་མཆོད་པས་ཟེར་ག་ལ་འོ་ངས་དེ་ཟ་རྒྱུ་མ་བྱུང་ཟེར་རོ་དང་མིའི་བྲན་མོ་གིས་ཟ་བཞག་ཡོད་རོ་དང་གཡོག་མོ་དེ་གིས་ཨ་ནི་ལྷག་མ་དེ་དགེ་སློང་ལ་བྱིན། དེ་ད་ངས་ཟ་རྒྱུ་མ་བྱུང་ཟེར་ཏེ་དེས་བདག་གིས་མ་ཟོས་ཏེ་ཟེར་གལ་ཏེ་ཟོས་ན་བདག་གང་དུ་སྐྱེས་ཀྱང་བདག་གི་ཤ་ཟ་བར་ཤོག་ཅིག། ཨ་ལས་དེ་དེ་རེད་དོགས་དྲི་ཟ་སྟེ། ཤེས་དགེ་བསྙེན་མ་དེ། དོགས་པ་ཟོས་ནས་ཨ་ནེ་བྲན་མོ་ལ་དྲིས་འདུག་པ་ཁོ་རང་གཡོག་མོ་དེ་ལ་མེད་འགྲོ། དེ་ནི་བདག་གིས་མ་བཟོས་ཏེ། ད་དགེ་སློང་ལ་ཆ་ཚང་ཐོབ་ཡོད་ས་མ་རེད། དེ་ཡིན་དུས་ཁྱེད་རང་གིས་ཟོས་བཞག་མེད་འགྲོ། ཅེས་ག་ལ་ངས་མ་ཟོས་ཟེར་གཡོག་མོ་དེ་གིས་སྐྱག་རྫུན་བཤད་རེད་ད་རྐུ་མ་རྐུ་བའི་སྒང་དེ་ལ་སྐྱག་རྫུན་ཞིག་བཤད། དེ་ནི་བདག་གིས་མ་ཟོས་ཏེ་གལ་ཏེ་ཟོས་ན་བདག་གང་དུ་སྐྱེས་ཀྱང་བདག་གི་ཤ་ཟ་བར་ཤོག་ཅིག་ཅེས་སྨྲས་པས།

སྲིན་བུ་མང་པོ་མང་པོས་ཟ་ཞིང་སྡུག་བསྔལ་གྱི་སྐད་འབྱིན་པ་དེ་ནི་ལི་ཏཱ་ཞེས་བྱ་བའི་དགེ་འདུན་གྱི་ལས་བྱེད་པའི་དགེ་སློང་དེ་ཡིན་ཏེ། ད་དེ་ག་རེད་ཟེར་ན་ལི་ཏཱ་མིང་དེ་དེ་ཡིན་པ་འདྲ་ཨ་ནི་དགེ་འདུན་དགོན་པ་ཅིག་ད་དགེ་འདུན་རུ་བ་ད་དགེ་འདུན་གྱི་ལས་བྱེད་ཅིག་ཡིན་ས་རེད་ལས་བྱེད་མཁན་ཨ་ནི་དགེ་སློང་དེ་ཡིན་ཏེ། དགེ་འདུན་གྱི་དཀོར་ལ་སྤྱོད་ཅིང།

འོ་ད་ཁྱིམ་པའི་ཕྱོགས་སུ་བྱིན་པ་བྱིན་པའི་རྣམ་སྨིན་མ་ཟད་པ་དེ་མྱངས་ནས་ཚེ་ཡི་དུས་བྱས་མ་ཐག་ཏུ་སེམས་ཅན་དམྱལ་བ་ཆེན་པོར་སྐྱེ་སྟེ་ཤིང་ལ་ཟ་བའི་སྲིན་བུ་དེ་དག་ནི་དགེ་སློང་གིས་བྱིན་པ་ཐོབ་པའི་མི་རྣམས་ཡིན། ས་འོ་ད་ཤིང་ལ་ཟ་མཁན་གྱི་སྲིན་བུ་བེ་གའི་མང་པོ་ཡོད་རེད་པ་ད་དེ་ཚོ་དེ་ནི་དགེ་སློང་གིས་བེ་གའི་དཀོར་བྱིན་ས་གི་ཁྱིམ་པ་དེ་ཚོ་རེད། དགེ་སློང་གིས་བྱིན་པ་ཐོབ་པའི་མི་རྣམས་ཡིན་ནོ། མི་ཞིག། དེ་བྱས། དེ་ནས་ད་ཤིང་གི་བཟོ་ལྟ་འདྲ་པོ་དེ་དགེ་སློང་ཁོ་རང་ཡིན་པ་འདྲ། ཉི་ཚེ་བའི་དམྱལ་བ་དེ་འདྲ་ཡོང་གི་རེད་བ་ད་ཕར་བལྟ་ན་ཤིང་འདྲ་པོ་ཅིག་མེ་ཏོག་འདྲ་པོ་དགེ་སྦྱོར་བྱས་ཡོད་པ་འོ་དེ་རེད་དེ། དེ་ཤིང་དངོས་གནས་ཤིང་དངོས་གནས་ང་ཚོའི་རང་ག་བའི་ཤིང་དེ་ཡིན་ས་མ་རེད། ཉི་ཚེ་བའི་དམྱལ་བ་བྱས། ད་དེ་ལ་ཟ་མཁན་འབུ་སྲིན་དེ་ཚོ་ད་དེ་དཀོར་སྤྲད་ས་དེ་ཚོ་རེད། ཤིང་ལ་ཟ་བའི་སྲིན་བུ་དེ་དག་དགེ་སློང་གིས་བྱིན་པ་ཐོབ་པའི་མི་རྣམས་ཡིན་ནོ།

དོན་དག་ཆེན་པོ། དོན་དག་ཆེན་པོ་ཅིག་མེད་ན་ད་རྙེད་དཀའ་བ་ཡིན། གལ་གནད་འགའ་ཡོད་མ་རེད་པ་ད་རྙེད་གི་མེད་ན་ཡང་གལ་ཙག་ཆེན་པོ་ཅིག་མིན་ན་དེ་འདྲས་མ་རེད་དོན་ཆེན་པོ་རེད། དོན་ཆེན་པོ་ག་རེ་རེད་ཟེར་ན་གནས་སྐབས་ལ་བལྟོས་ཏེ་བསམ་བློ་བཏང་ན་ཡང་དོན་ཆེན་པོ་རེད། མཐར་ཐུག་ལ་བལྟོས་ཏེ་དོན་ཆེན་པོ་རེད། མདོར་ན་བའི་སྐད་ཅིག་མ་རེ་རེ་ལ་བལྟོས་ན་ཡང་བའི་དོན་ཆེན་པོ་རེད་བསམ་པ་ཅིག་ད་གི་སྒོམ་དགོས་རེད། རེད་པ་ད། ད་གནས་སྐབས་ལ་ལྟོས་ཏེ་བི་ཀའི་དོན་ཆེན་པོ་ཡིན་སྟངས་ག་རེ། གནས་སྐབས་འདི། འདི་ནི། ལོ་པ་དང་གནས་སྐབས་བི་ཀའི། ཨོ་ཨོ་དང་འདི་ནི། ལྷ་དང་མི་ཡི་བི་ཀའི། རྟེན་བཟང་ཐོབ་ཡ། སྐྱེས་བུ་ཆུང་ངུ་གི། ཨ་ནི་དོན་དུ་གཉེར་ཡ་དེ་རེད་པ་ད། སྐྱེས་བུ་ཆུང་ངུ་བའི་དོན་དུ་གཉེར་ཡ་གི་ལྷ་དང་མི་ཡི་མངོན་མཐོ། དེ་གནས་སྐབས་ཀྱི་བི་ཀའི་དེ་ལོ་པ་དང། གནས་སྐབས། ཐོབ་དགོས་ཡ། གནས་སྐབས་པའི་ཆོས་སྒྲུབ་པའི་རྟེན་ཐོབ་དགོས་ཡ། ལྷ་དང་མིའི་གོ་འཕང་ཐོབ་ཡ་ལ་ཡང། ཐོབ་དགོས་བསམ་ན་ཡང། ཨ་ནི་ལུས་རྟེན་འདིའི་སྟེང་ནས་བསྒྲུབ་ཐུབ་ཀྱི་རེད། སོ་སོའི་ལུས་རྟེན་འདིའི་སྟེང་ནས། དེ་བསྒྲུབ་ཐུབ་ཡ་ག་རེ་རེད་ཟེར་ན་བི་ཀའི། མངོན་མཐོ་ཐོབ་ཡ་གི་རྒྱུ་ཡོད་ན་མེད་ན། ངོ་བོ་བི་ཀའི་རེད་པ་ད་ཡོད་ན་མེད་ན་དེ་ཚུལ་ཁྲིམས་རེད། ཚུལ་ཁྲིམས་མ་སྲུང་ན་མངོན་མཐོ་ཐོབ་ཡ་ཡོད་མ་རེད། མངོན་མཐོ་ལྷ་དང་མི་ཡི་གོ་འཕང་ཐོབ་ཐུབ་ཡ་ཡོད་མ་རེད་ཚུལ་ཁྲིམས་མ་སྲུང་ན། རེད་པ་ད། ཚུལ་ཁྲིམས་མ་སྲུང་པའི་སྦྱིན་པ་ཞེ་པོ་ཅིག་བཏང་པ་ཡིན་ནའི་མངོན་མཐོ་ཐོབ་ཐུབ་ཡ་ཡོད་མ་རེད་ད་མདོར་བི་གའི། བི་ག་དུད་འགྲོའི་བི་ག་ཀླུ་ལ་སྐྱེ་ཡ་གི་དེ་ཡོང་གི་ཡོད་རེད་ཚུལ་ཁྲིམས་རྒྱུན་ནས་མ་སྲུང་སྦྱིན་པ་བཏང་པ་ཡིན་ན། རེད་པ་ད། བྱས་ཙང། ཚུལ་ཁྲིམས་མ་སྲུང་ནས་བི་གའི། བཟོད་པ་སྒོམ་པ་ཡིན་ནའི། བསམ་གཏན་སྒོམ་པ་ཡིན་ནའི། ཤེས་རབ་སྒོམ་པ་ཡིན་ནའི། ག་རེ་བྱས་པ་ཡིན་ནའི་ཚུལ་ཁྲིམས་དེ་མ་སྲུང་ན་མངོན་མཐོ་ཐོབ་ཡ་ཡོད་མ་རེད་དོན་དག་དེ་ནི་འགག་དེ་ཡོད་རེད། རེད་པ་ད། དེ་ཡིན་དུས་ཚུལ་ཁྲིམས་སྲུང་ཡ། བི་གས་དེ་ནི། གལ་གནད་དེ་འདྲས་ཀྱི་དེ་ནི་ག་རེ་ཟེར་དགོས་རེད་ད། ལྷ་དང་མི་ཡི་གོ་འཕང་ཐོབ་ཐུབ་ཡ་དེ་ཡང་དེ་ནི་འདི། སོ་སོའི་ལུས་རྟེན་འདིའི་སྟེང་ནས་བས་སྒྲུབ་ཐུབ་ཀི་རེད། སྔོན་གྱི་བི་གས། འོ་དེ་རེད། ཨ་ལི་དེ་བྱས། ལྷ་དང་མི། ལུས་རྟེན་དེ་སོ་སོས་མ་བསྒྲུབས་པ་རེད་མ་གཏོགས་སོ་སོས་མ་བྱས་པ་རེད་མ་གཏོགས། རྟེན་དེས་དེ་ནི་བསྒྲུབས་ཐུབ་ཡ་ཡོག་རེད། ཨ་ལི། གནས་སྐབས་ལ་ལྟོས་ཏེ་དེ་ནི་དོན་ཆེ་བ། གནས་སྐབས་ཀྱི་དོན་དག་བསྒྲུབས་ཐུབ་ཀྱི་འདུག། ད་མཐར་ཐུག་པའི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་བི་ཀའི་ཐོབ་ཡ་ཡང་ལུས་རྟེན་འདི་ལ་བརྟེན་ནས་བསྒྲུབས་ཐུབ་ཀྱི་རེད། རེད་པ་ད། བི་ཀའི། ཚེ་གཅིག་བི་ཀའི། སྐུ་ཚེ་དེ་ལ་བའི་ཟུང་འཇུག་གི་གོ་འཕང་ཐོབ་དེ་ཡང་རྗེ་བཙུན་མི་ལ་རས་པ་དང་ཨ་བ་ད་གྲུབ་ཆེན་ཆོས་ཀྱི་རྡོ་རྗེ་དང་རྒྱལ་བ་དབེན་ས་པ་ཆེན་པོ་ཨོ་བ་ད་དེ་ཚོའི་གི་བི་ཀའི་ལུས་རྟེན། སྐུ་ལུས་དང་ང་ཚོའི་གི་ལུས་རྟེན་ལ་ཁྱད་པར་གས་ཡོག་མ་རེད། ཁྱད་པར་གས་ཡོག་མ་རེད། ལུས་རྟེན་གི་ཆ་ནས་སོ་སོས་མ་བྱས་པ་རེད་མ་གཏོགས། བྱས་ཙང། ཐམས་ཅད་མཁྱེན་པའི་གོ་འཕང། སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་པའི་སངས་རྒྱས་དགོས་བསམ་ན་ཡང་ལུས་རྟེན་འདི་ཡི་སྟེང་ནས་སྒྲུབ་ཐུབ་ཡ་ཡོ་རེད་བྱས་ཙང། མཐར་ཐུག་ལ་ལྟོས་ཏེ་དོན་ཆེ་བ། དེ་རེད། གནས་སྐབས་ལ་ལྟོས་ཏེ་དོན་ཆེ་བ་མཐར་ཐུག་ལ་ལྟོས་ཏེ་དོན་ཆེ་བ། ད་མདོར་ན་བི་ག། དེ་ནས་སྐད་ཅིག་མ་རེ་རེ་ཉི་མ་རེ་རེ་ཟླ་བ་རེ་རེ། ཆུ་ཚོད་རེ་རེ་སྐར་མ་རེ་རེ་ལ་ཡང། དཔེར་ན་སྤོས་ཅིག་སྤར་བའི་རིང་དང་སྤོས་ཅིག་སྤར་བའི་རིང་ལ་ཡང་སོ་སོའི་གཟབ་གཟབ་ཡག་པོ་ཅིག་བྱས་ན། ད་བི་ཀའི་ཚོགས་བསགས་སྒྲིབ་སྦྱང་བས་དཔག་ཏུ་མེད་པ་བྱེད་ཐུབ་ཡ་འདྲ་བོ། བསོད་ནམས་དཔག་ཏུ་མེད་པ་བསགས་ཐུབ་ཡ་འདྲ་བོ། འོ་ད་དེ་འདྲའི་གི་དེ་ནི་སྐད་ཅིག་མ་རེ་རེ་ལ་ལྟོས་ན་ཡང་བས་དོན་ཆེན་པོ་རེད། ཟེར་ན་ད་དོན་ཆེན་པོ་བསམ་བློ། འོ་ད་ད་བྱས་སོང་ཙང་ཨ་ནི་དོན་ཆེ།

དེ་ནས་དྲི་མ་མེད་པའི་བི་གའི་གཞི་བཟུང། སྦྱིན་སོགས་དྲུག་གིས་གྲོགས་བྱས་སྨོན་ལམ་དྲི་མ་མེད་པས་མཚམས་སྦྱར། ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་སོགས་དེ་རེད། དེ་རེད། བྱས་ཙང། དེ་ཡིན་དུས་གང་ལྟར་ཡང་བསྐྱར་རྙེད་ཡ་དེ་དཀའ་ལས་ཁག་པོ་རེད། བྱས་ཙང་ད་རེས་རྙེད་ཡ་དེ་འཕྲོ་བརླག་བཏང་ཨ་ནི་ཡང་བསྐྱར་རེ་བ་བྱེད་ཡ་དེ་ཨ་ནི་སྤྲང་གོ་གཅིག་གིས་བི་གའི་གསེར་ཕད་གོག་གང་ར་བ་ད་རག་ནས། ཨ་ནི་དེ་ཕར་ཆུ་ལ་གཡུག་བ་དང་གཅིག་པ་རེད།

དཔེར་ན་ལྷ་སའི་ཇོ་བོ་མཇལ་དགོས་ཟེར་ནས་དཀའ་ལས་བརྒྱབ་ནས་ཡོང་པ་ཡིན་ན་ཡང་སླེབས་ཡོང་དུས་ཚེ་རིང་པོ་ཅིག་དང་ནད་མེད་པ་ཅིག་དང་འོ་ད་དེ་འདྲའི་ཅིག་ལ་སྨོན་ལམ་བརྒྱབ་ནས་དེ་བྱེད་ཀྱི་ཡོད་རེད། འོ་ད་དེ་སྨོན་ལམ་དྲི་མ་མེད་པ་བརྒྱབ་ཡ་དེ་དཀའ་ལས་ཁག་པོ་རེད། དེ་ཡིན་དུས་ད་རྒྱུ་མ་བསྒྲུབས་པ་ལ་དེ་ནི་འབྲས་བུ་ཡོང་ཡ་ཡོད་མ་རེད། འདི་ནི་དཔྱིད་ཀ་ལ་བ་ག་ནས་ཀྱི་ས་བོན་མ་བཏབ་པ་ལ་སྟོན་ཀ་ཨ་ནི་ནས་བསྡུ་ཡ་ཡོག་མ་ར་བ་ད་ཡོག་མ་ར་བ་ད་མེ་ཏོག་ཡག་པོ་ཅིག་དགོས་ཀྱི་ཡོད་ན་བ་ས་བོན་ཡག་པོ་ཅིག་བཏབ་དགོས་ར་བ་ད་འོ་དེ་ན་ད་གི་དེ་ནི་དཀའ་ལས་ཁག་པོ་རེད་ཟེར་ཡང་འགྱོ་ཨ་ནི།

འོ་ད་དེ་ནི་རྙེད་པར་དཀའ་བ་དོན་ཆེ་བ། དོན་ཆེ་བ་དེ་གནས་སྐབས་དང་མཐར་ཐུག་དང་འོ་ད་ཉི་མ་རེ་རེ་ལ་ཡང་བས་ཨ་ནི་དོན་ཆེ་བར་བསམ་པ་སོགས་དེ་རེད། མདོར་ན་སྐད་ཅིག་མ་རེ་རེ་ལ་ལྟོས་ཏེ་བས་དོན་ཆེ་བར་བསམ་པ། ལས་དེ་བྱས།

འོ་ན་དེ་ནི། རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བ་སོགས་དེ་རེད། དེ་ཡིན་ཙང་བི་གའི་དལ་འབྱོར་གྱི་རྟེན་ལ་བི་གའི་ད་སྙིང་པོ་འདྲ་པོ་ལེན་དགོས་ཀྱི་འདུག་བསམ་ཡ་སྙིང་པོ་ལེན་འདོད་ཀྱི་བསམ་བློ་དེ་ཤུགས་ཆེ་རུ་འགྲོ་ཡ་འོ་དེ་འདྲ་ཅིག་དགོས་ཀྱི་ཡོད་གང་བྱས་པས་ངོས་བཟུང་དོན་ཆེན་པོ་བསམ་རྙེད་དཀའ་བ་བསམ་ནས་དོན་དག་དེ་དལ་འབྱོར་གྱི་རྟེན་དེ་ལ་ད་སྙིང་པོ་ལེན་དགོས་ཀྱི་འདུག། སང་ཡང་ཅི་གལ་ཏེ་བློ་དེ་བས་ཤུགས་ཆེན་པོ་བསྒྲུབ་བྱ་འདྲ་པོ་དེ་རེད་བྱའོ། སང་ཉིན། ངག་ཅན་ལགས་ནང་མི་ནི། འདི་ནས་འདུས་ཚོགས་སུ་གསོལ་ཇ་དང་འབྲས་སིལ་སྐུ་འགྱེད་ཕུལ་ཆོག་པ་ཞུ། གོང་དུ་གང་ཞུས་པ་དེ་ཕྱག་ལེན་ཐེབས་པ་ཅི་བྱ་ནས་བཀའ་དྲིན་སྐྱོང་བར་ཞུ། ཨོ་ལགས་སོ་དེ་ཡང་ཇི་སྐད་དུ་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱི་གསུང་ལས། སྒོམ་རྣམས་ཀུན་གྱི་དང་པོའི་མགོ་རྒྱ་གར་སྐད་སོགས་རང་རྒྱུད་ལ་ལེགས་པར་བརྟག་པ་ཡིན་ནོ་ཞེས། ཨོ་ད་ཟླ་མེད་བླ་མ་མཆོག་ཁྱེད་བཞེད་ཅེས་གསུངས་པ་ནང་དག་གིས་དང། ཨོ་ད་དེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་དེ་ནས་བོད་ཀྱི། དེ་ནས་དེ་གའི་སྒོམ་ཆེན་པ་ཚོ་ལ་དེ་གའི་དྲི་བ་འདྲ་པོ་གནང་ནས་ཨོ་ད་སྒོམ་རྣམས་ཀུན་གྱི་དང་པོའི་མགོ་ལ་ཨ་ན་དང་པོ་དང་པོ་དེ་གའི་སྒོམ་གྱི་སྔོན་འགྲོ་སྔོན་ལ་དེ་ག་རེ་གལ་ཆེ་བ་ཡོད་རེད། དངོས་གཞི་ལ་རིམ་པ་ག་རེ་ག་རེ་ཡོད་རེད་མཇུག་ཏུ་ག་རེ་ག་རེ་ཡོད་རེད་ཟེར་དྲི་བ། དྲི་བ་དག་གནང་ནས། ཨོ་དེའི་ལན་འདེབས་དེ་ནི་བཞུགས་གོ། དེ་ནས་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་པ། དེ་ནས་དྲི་ལན་བློ་བཟང་བཞད་པའི་སྒྲ་དབྱངས་སུ། དང་པོ་དེ་དྲི་བ་ལྷག་བསམ་ལྷག་བསམ་རབ་དཀར་བྱས། དེའི་ལན་འདེབས་ལ། དྲི་ལན་བློ་བཟང་བཞད་པའི་སྒྲ་དབྱངས་སུ་ཨོ་དེའི་ནང་ལ་སྒོམ་རྣམས་ཀུན་གྱི་དང་པོའི་མགོ། རྒྱ་གར་སྐད་སོགས་རང་རྒྱུད་ལ་ལེགས་པར་བརྟག་པ་ཡིན་ནོ་ཞེས་ཟླ་མེད་བླ་མ་མཆོག་ཁྱེད་བཞེད་ཟེར་ཨོ་ཟླ་མེད་བླ་མ་ཨོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཁྱེད་རང་གི་ཐུགས་བཞེད་ཀྱི་ཡོད་རེད། དེ་ག་རེ་ཟེར་ན། རྒྱ་གར་སྐད་སོགས་རང་རྒྱུད་ལ་ཟེར་འོ་ད། བཀའ་འགྱུར་དང་བསྟན་འགྱུར་འོ་ད་རྒྱ་གར་ནས་བར་བོད་ལ་བསྒྱུར་བྱ་ཡག་གི་དཔེ་ཆ་ཚོ་མགོ་ལ་མགོ་མགོ་ལ་ག་རེ་འདུག་འོ་ད་རྒྱ་གར་སྐད་དུ་ཟེར་ཡོང་གི་འདུག་པ་ག་དུས་ཡིན་ན་རྒྱ་གར་སྐད་དུ་རྒྱ་གར་སྐད་དུ། འོ་དེ་ནང་འདྲ་མགོ་ལ་རྒྱ་གར་སྐད་དུ་ཟེར་ཡོད་པ་ནང་འདྲ་སྒོམ་གི་དང་པོ་དང་པོ་དེ་ལ་ཀུན་སློང་ཡག་པོ་བཅོས་དགོས་རེད། རང་རྒྱུད་ལ་ལེགས་པར་བརྟག་ནས། ཀུན་སློང་བཅོས་ཟེར་བ་གང་ན་མི་གཞན་དག་ལ་བརྟག་དཔྱད་བྱས་ནས་བཅོས་ཟེར་གི་ཡོད་མ་རེད། འོ་ད་སོ་སོས་སོ་སོ་ལ་བརྟག་དཔྱད་བྱས། ཨ་ནི། ཀུན་སློང་བཅོས་ནས། དེ་གའི་ཨ་ན་སྒོམ་རྒྱག་དགོས་རེད། འོ་དེ་ནང་འདྲ་དེ་གའི་ཆོས་ཉན་པའི་ཁ་ཐུག་ཡིན་ནའང། ཀུན་སློང་ཡག་པོ་བཅོས། ཀུན་སློང་ག་རེ་དགོས་ཀི་རེད་ཟེར་ན་བསམ་པ་བཟང་པོ་བྱང་ཆུབ་མཆོག་ཏུ་སེམས་བསྐྱེད། འོ་ད་སེམས་ཅན་ཐམས་ཅད་ཀྱི་དོན་དུ་འོ་ད། འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀི་འདུག། ཨོ་ད་དེ་ཡི་ཆེད་དུ་དེ་གའི་ཆོས་ཞུ་གི་ཡིན་བསམ་པ་ཞིག་བྱས་སོང་ང་ད་མ་གཞི་ད་ཁ་སང་ཉི་མ་དང་པོ་ནས་ད་རྟག་པར་ཞུས་པར་ཨོ་ད་ཨོ་དེ་ཡིན་དུས། ཀུན་སློང་ཡག་པོ་བཅོས། དེ་ནས་དཔེ་གལ། སྣོད་ཀྱི་སྐྱོན་གསུམ་སྤང། འདུ་ཤེས་དྲུག་བསྟེན་ཟེར་གྱི་ཨོ་དེ་ཉི་མ་རྟག་པ་དགུ་གོ་བར་བྱས་སོང་ང་ཆོས་ཞུས་པའི་སྒང་ལ། སྣོད་ཁ་སྦུབ་པ་ལྟ་བུ་མ་ཡིན་པ། ཨོ་ད་གཅིག་བླ་མས་མར་ཆོས་གསུངས་ན་ཡང། སོ་སོས་ཆོས་མ་ཉན་པ་བྱས། ཕར་སྐད་ཆ་བཤད། དུས་སྐད་ཆ་བཤད་མ་གཞི་བཤད་མཁན་ད་མང་པོ་ཞིག་འདྲ་མཐོང་མ་སོང་ངས་ད་ལྟ་འཇམ་ཐིང་ཡག་པོ་འདུག་ཨ། འོ་ད་ཨ་ནི་སྐད་ཆ་བཤད་པ་ཡིན་ན་སོ་སོས་མ་གོ། སོ་སོའི་རོགས་པས་མ་གོ། ཨ་ནི་ཆོས་ཞུ་ག་ཡོང་ཡ་གི་ཕན་ཐོག་འདྲ་པོ་བྱུང་ཡོང་མ་རེད་བ། འོ་དེ་ཡིན་དུས་དེ་ནི་རང་མི་མེད་ཟེར་ཏེ་ཆགས་འགྲོ་གི་ཡོད་ཙང་ཨ་ནི་བི་གས་རེད་པ་ད། དེ་གའི་གར་སོགས་རུ་དང་སྣོད་ཀྱི་སྐྱོན་གསུམ་སྤང་བཙལ་ཏེ་ག་དུས་ཡིན་ན་རྗེས་འཇུག་ཡོད་མ་རུ་སེམས་སོང་འོ་དེ་ཚོ་དེ་ནི་ཀུན་སློང་ཡག་པོ་ཅིག་བཅོས་འོ་ད་ཆོས་ཉན་གྱི་ཡིན་བསམ་པ་བྱས། ད་དེ་ནི་གང་གསན་པར་བྱེད་པའི་ཆོས་དེ་ཡང་དེ་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་ད་འདི་ནི་མཉམ་མེད་ཇོ་བོ་ཆེན་པོ་དང་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་འོ་ད་དེ་ནི་གདམས་པ་ཟབ་མོ།

སུ་ལ་བཏང་གི་ཡོད་ཧ་གོ་མ་འདའ་འོ། གྲལ་གཞུག་ལ་བཏང་གི་རེད་གྲལ་དཀྱིལ་ལ་བཏང་གི་རེད་གཡས་ལ་བཏང་གི་རེད་གཡོན་ལ་བཏང་གི་རེད་སོ་སོ་ལ་བཏང་ཡོང་བསམ་པ་བྱས་ནས་འོ་དེ་ཡག་པོ་བྱས་གསན་གནང་ཞིག་ཨ་ནི་འོ་འདི་ནི་འོ་ད་དེ་ནི་པི་ཀའི་གར་ས་དེ་ད་བཞི་པ་དེ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ཟེར་གྱི་ཡོད་རེད་བ་འོ་དེ་ལ་དེ་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ།

ཨ་ནི་དལ་བའི་རྟེན་ལ་སྙིང་པོ་ལེན་པའི་ཆེད་དུ་བསྐུལ་བ་དང། སྙིང་པོ་ལེན་ཚུལ་དང། དངོས་དེར་བ་ཡིན་བྱས། ད་སྙིང་པོ་ཇི་ལྟར་ལེན་པའི་ཆེད་དུ་བསྐུལ་ཡ་དེ་ལ་དེ་ནི་བི་གའི་དལ་འབྱོར་ངོས་བཟུང་བ་དང་དོན་ཆེ་བར་བསམ་པ་རྙེད་དཀའ་བར་བསམ་པ་འོ་དེ་ཚོ་འགྲིག་ཚར་རེད། རེད་བ་ད་རྙེད་དཀའ་བ་དེ་ལ་དཔེ་ན་ད་དོན་ཆེ་བར་བསམ་པ་དེ་ལ་དེ་ནི་གནས་སྐབས་ལ་ལྟོས་ཏེ་དོན་ཆེ་བ་མཐར་ཐུག་ལ་ལྟོས་ཏེ་དོན་ཆེ་བ།

འདི་རེད་བ་ད། ཨ་ནི་དལ་འབྱོར་ཐོབ་པ་ལ། བི་ཀའི། འདི་ནི་ཚུལ་ཁྲིམས་རྣམ་པར་དག་པའི་གཞི་བཟུང། སྦྱིན་སོགས་དྲུག་གིས་གྲོགས་བྱས། སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་གཅིག་དགོས་ཀྱི་ཡོད་རེད། ད་དེའི་ནང་ནས་འདིར་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་ཡ་དེ་མ་བྱུང་ན། དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་ཕར་བཞག་ནས། འོ་ད་དལ་འབྱོར་ཙམ་པོ་བ་གཅིག་དལ་འབྱོར་གྱི་ངོ་བོ་ཙམ་ཡང། ཨོ་ད། ཨོ་ད་མངོན་མཐོའི་རྟེན་ཙམ་ཡང་ཙམ་ཡང་ཅིག་ཡང་ཐོབ་གི་མ་རེད། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་གསུང་ཡ་འདྲ་བོ། ཁ་སང་གསུང་སོང་ཨོ་ད། ཨོ་ད་དེ་ནས། སྦྱིན་པས་ལོངས་སྤྱོད་དག་ནི་འགྲོ་ངན་ན་སྐྱེ་བོ་ཚུལ་ཁྲིམས་རྐང་པ་ཉམས་ལ་འབྱུང་ཟེར་ཚུལ་ཁྲིམས་མེད་པའི་གནད་ཀྱིས་དེ་ནས་ཀླུ་དང་བི་ག་དུད་འགྲོ་ལ་སྐྱེས་འགྲོ་ཡ་དེ་འདྲས་ཆགས་ཀྱི་ཡོད་རེད། རེད་པ་ད་དེ་ཡིན་དུས་བི་གའི་ཚུལ་ཁྲིམས་ཡག་པོ་ཅིག་སྲུང་དགོས་ཀྱི་ཡོད་རེད་ཚུལ་ཁྲིམས་སྲུང་བ་ལ་སོ་སོས་ཨ་ལས་ཚུལ་ཁྲིམས་ཀྱི་བི་གའི་ཁའི་སྡོམ་པ་ཅིག་ཁས་བླང་དགོས་རེད། སོ་སོས་སྡོམ་པ་ཁས་གཅིག་མ་བླངས་པ་ལ་ཚུལ་ཁྲིམས་སྲུང་ཡ་གལ་ཡོག་མ་རེད་དཔེར་ན་སྲོག་གཅོད་ན་སྲོག་གཅོད་པའི་སྲོག་གཅོད་སྤང་གི་ཡིན་ཟེར་ནས་ཁས་གཅིག་བླངས་བཞག་ན་ཨ་ནི་སྡོམ་པ་རེད་བ་དམ་གཅིག་བཅས་ན་སྡོམ་པ་རེད་ཨ་ནི་ཚུལ་ཁྲིམས་དེ་སྲུང་རྒྱུ་ཡོག་རེད་དེ་མ་གཏོགས་སྲོག་མ་བཅད་པ་ལས་སོང་ན་ལས་པ་རང་རེད་དེ་གི་སྲོག་གཅོད་སྤངས་པའི་འདི་གལ་ཡོག་མ་རེད་བ་དགེ་བ་གལ་ཡོག་མ་རེད། དེ་ལྟར་དུད་འགྲོའི་ཚོ་ཡིན་ནའི། ཉི་མ་ཉིན་གང་སྲོག་བཅད་བསྡད་ཀྱི་མ་རེད། རེད་པ་དང་དགོས་བྱེད་དུས་བྱེད་དུས་གྲོད་ཁོག་ལྟོགས་སོང་སྲོག་བཅད་ཀྱི་རེད་དུད་འགྲོ་གཅིག་ལ་གཅིག་མ་དང་ཉི་མ་ཉིན་གང་སྲོག་བཅད་བསྡད་ཀྱི་མ་རེད་ཡིན་ནའི། སྲོག་གཅོད་སྲོག་གཅོད་སྤང་གི་ཡིན་གི་སྡོམ་སེམས་སྐྱེ་ཡོང་གི་མ་རེད་བ་དུད་འགྲོ་ཚོ་ད་གཞན་པ། འོ་ད་ང་ཚོས་སྲོག་གཅོད་སྤང་པའི་སྡོམ་པ་ཅིག་ཁས་ལེན། འོ་ད་ཨ་ནི་དེ་ཡག་པོ་ཅིག་སྲུང། མ་མཐའི་ཚུལ་ཁྲིམས་སྣ་གཅིག་ཡག་པོ་མ་སྲུང་པ་ལ་མངོན་མཐོ་ཐོབ་ཀྱི་མ་རེད། ད་དལ་འབྱོར་པའི་དག་ཅིག་བཅོ་བརྒྱད་ཚང་བའི་ལུས་རྟེན་ཐོབ་པ་ལ།

ཨ་ནི་བི་ཀའི་སྦྱིན་པ་ཅིག་བཏང་བའི་སྒང་ལ་དེ་ནི་བི་ཀའི་སེར་སྣས་ཅིག་བསླད་ཡོང་གི་རེད། རེད་བ་ད་སེར་སྣས་ཅིག་བསླད་ཡོང་གི་འདུག་བ། དེ་ཡིན་དུས་སྤུས་དག་པོ་ཡོང་གི་མ་རེད། སྦྱིན་པ་བརྩོན་འགྲུས་བཟོད་པ་བརྩོན་འགྲུས་ད་དེ་ཚོའི་གཞུག་གུ་སླེབས་ཀྱི་རེད། ཨ་ནི་བི་ཀའི་གཞུག་གུ་སྨོན་ལམ་དྲི་མ་མེད་པ་ཟེར་ཡ་དེ་དཀའ་ལས་ཁག་པོ་ཞིག་རང་རེད། སྨོན་ལམ་དྲི་མ་མེད་པ་ཚེ་འདི་ལ་བའི་སྨོན་ལམ་མ་བརྒྱབ་པ་ཅིག་དགོས་གི་ད་དོན་དག་རེད་དེ། ཚེ་འདི་ལ་བསམ་བློ་མ་བཏང་བ་ཅིག་དགོས་གི་ཡོག་རེད། ཡིན་ནའི་ང་ཚོས་དེའི་ཕར་ཕྱོགས་ལོག་ནས་ཚེ་འདི་ལ་རང་བསམ་བློ་བཏང་ཚེ་འདི་ལ་སྐྱིད་པོ་ཡོང་བ་ཤོག་ཚེ་རིང་པོ་ཡོང་བ་ཤོག་ནད་མེད་པ་ཡོང་བ་ཤོག་ལས་ཀ་ལམ་འགྲོ་ཡོང་བ་ཤོག་ཨོ་དེ་ག་རང་ཚོས་དགེ་བ་རྒྱ་ཆེན་པོ་ག་འདྲ་ཅིག་བྱས་སྟོབས་ཆེན་པོ་ག་འདྲ་ཅིག་བྱས་པ་ཡིན་ན་རེད་བ་ད་བསྔོ་བ་འདྲ་བོ་ཨ་ནི་གཞུག་གུ་སྨོན་ལམ་དེ་ལ་དེ་ནི་བི་གས་དེ་འདྲ་ཅིག་ལ་བི་གས་ཚེ་འདི་གི་དོན་དག་ཅིག་བསྔོས་བཞག་ན་ཨ་ནི་དེ་དགེ་བ་སྟོབས་ཆུང་ཆུང་ཅིག་དགེ་བ་ཧ་ལམ་བི་གས་ཆོས་མ་རེད་བ་ཆགས་འགྲོ་ཡ་ཅིག་ཆགས་གི་ཡོག་རེད་རེད་བ། དེ་ཡིན་དུས་བི་ཀའི་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་ཡ་དེ་དཀོན་པོ་རེད། དེ་ཡིན་དུས་རྒྱུ་སྒྲུབ་དཀའ་བའི་སྒོ་ནས་རྙེད་པར་དཀའ་བ། འོ་ད་དེ་ནི་བི་ཀའི། རེད་བ་ད་རྒྱུ་དེ་བི་ཀའི་སྒྲུབ་ཡ་དེ་དཀའ་ལས་ཁག་པོ་ཡིན་དཀོན་པོ་ཡིན་ཙང་ཨ་ནི་འབྲས་བུ་དེ་ད་ཡང་བསྐྱར་དལ་འབྱོར་རྙེད་ཡ་དེ་དཀའ་ལས་ཁག་པོ་འདུག་བ། ཡང་བསྐྱར་འོ་དེ་རེད་ད་ལྟ་རྙེད་ཚར་ཡ་དེ་སྔ་མོའི་སྐྱེ་བ་གང་སྔ་མའི་སྐྱེ་བ་ཞིག་ལ་བི་ཀའི་སོ་སོ་དཀའ་ལས་བརྒྱབ་བི་ཀའི་སྨོན་ལམ་ཡོད་ཚད་ཕར་བརྒྱབ་ནས

ད་ཤོག་བུ་བཞི་བརྒྱ་དང་སུམ་ཅུ་སོ་གསུམ་གྱི། ད་ཡིག་ཕྲེང་གཞུག་གུ་ཐོད་པ་འདུག་བ། ད་མོའུ་དགལ་གྱི་བུ་དང། འདི་རེད་བ་ད། ཁྱིམ་བདག་དཔལ་སྐྱེས་གཉིས་རྒྱ་མཚོའི་འགྲམ་ནས་ཕར་ཕེབས་ཕེབས་ཕེབས་ཕེབས་ནས་ད་སེམས་ཅན་པའི་སྡུག་བསྔལ་གྱིས་མནར་བསྡད་པའི་ལས་ཀྱི་བི་ཀའི་རྣམ་པར་སྨིན་པ་གྲུབ་བསྡད་པའི་འདྲ་མི་འདྲ་ཅིག་གཟིགས་གནང་བ་རེད་ད། ད་དེ་གཞུག་གུ་གཞུག་གུ་དེ་ལ་དེ་ནས་རུས་པའི་རི་ཆེན་པོ་འདི་ནས་བཟུང་ད་ཁོ་རང་གཉིས་ཀའི་བཞུགས་ས་ཨ་ནི་རྒྱ་མཚོའི་འགྲམ་ལ་བི་ཀའི་རུས་སྒྲོམ་ཆེན་པོ་བའི་རི་ཆེན་པོ་གཅིག་གི་བཟོ་འདྲ་པོ་གཅིག་རུས་སྒྲོམ་གཅིག་རུས་པའི་སྒྲོམ་རེད་པ་ད་འོ་ད་འདི། རུས་པའི་རི་ཆེན་པོ་འདི་ནི་ཁྱོད་ཀྱི་ལུས་སྔ་མའི་རུས་པ་ཡིན་ཏེ། ཁྱིམ་བདག་དཔལ་སྐྱེས་ཁྱེད་རང་གི་སྐྱེ་བ་སྔ་མའི་རུས་པ་རེད་གསུང་བ་རེད། རུས་པ་ཡིན་ཏེ་སྔོན་འཛམ་བུའི་གླིང་འདིར་རྒྱལ་པོ་ཆོས་འཕགས་ཞེས་བྱ་བ་སྦྱིན་པ་དང་ཚུལ་ཁྲིམས་དང་ཆོས་ཉན་པ་ལ་དགའ་ཞིང་སྙིང་རྗེའི་སེམས་དང་ལྡན་པས་སེམས་ཅན་གྱི་སྲོག་མི་གཅོད་པར་དམ་པའི་ཆོས་ཀྱིས་སྲིད་འཚོ་བ་ཞིག་བྱུང་སྟེ། འོ་ད་དེ་ནས་རྒྱལ་པོ་ཕ་གི་ཆོས་ཀྱི་རྒྱལ་པོ། དམ་པའི་ཆོས་ཀྱི་ཐོག་ནས་དེ་ནས་སྲིད་འཚོ་བར་བྱེད། འོ་ད། སྲིད་ཀྱི་ཐོག་ནས་ཆོས་སྐྱོང་བ་མ་ཡིན་པ་བྱས། ཆོས་ཀྱི་ཐོག་ནས་སྲིད་སྐྱོང་བར་བྱེད་གསུང་བ་འདྲ་བྱེད། འོ་ད་དེ། སྲིད་འཚོ་བ་ཞིག་བྱུང་སྟེ། དུས་ལན་གཅིག།